ཚན་རིག་གི་སློབ་སྦྱོང་གནང་བཞིན་པ་རེད། བསྟན་འཛིན་འཛོམས་སྐྱིད་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཟེར་བ་འདི་བཞིན་ལགས། ཐུགས་རྗེ་གནང་བསྟན་འཛིན་འཛོམས་སྐྱིད་ལགས་ད་ང་རང་ཚོ་བོད་ཀྱི་སློབ་ཡོན་གྱི་ཁོངས་གཏོགས་ལ་ཨ་མི་རི་ཀའི་ནང་ལ་སློབ་སྦྱོང་གནང་ག་ཕེབས་པ་རེད་དེང་སང་ཡིན་ན་ཁྱེད་རང་སྐྱེ་དངོས་རིག་གནས་ཐོག་ལ་ད་འདས་པའི་ལོ་གཉིས་ཙམ་རིང་སློབ་སྦྱོང་གཙུག་ལག་སློབ་གཉེར་ཁང་འདི་ནང་ལ་ཡར་ཐུག་རིང་སློབ་སྦྱོང་གནང་བཞུགས་ད་དུང་གནང་བཞུགས་བཞིན་པ་རེད་བྱས་ཙང་དེ་འདྲའི་ཆ་ནས་ད་ཁྱེད་རང་གི་སློབ་སྦྱོང་དེ་ག་འདྲ་ཡོང་གི་འདུག་གས།

ཅི་ཡོད་ར། དྲི་བ་འདི་དྲི་བ་ཡག་པོ་ཀུ་ཟེར་རོ་ན། ཨེ་འདི། ཨ་ནོའི་ཆ་སྐྱོ་རོ་ལའོ་ར། འོ་ན་འདི་རེ་ཅོ་ཅེ་ཅེ་ཆ་ཡི་མིན་འདུག་ཨ་ཙི་ཙི་དོགས་པ་ག་ཚོད་ཡོད་ནས་དགེ་ལགས་དགེ་ལགས་རྩ་ལ་ག་དུས་བཅར་བཅར་ག་དུས་འགྲོ་འགྲོ་དགེ་ལགས་དྲི་བ་ག་འདྲས་ཡོད་ནས་དྲི་བ་ཆུན་ཆུན་ཅིག་ཡིན་ནས་གེ་དྲི་བ་དེ་འདྲས་བསྐུར་ན་རྒྱ་གར་ལ་ཨ་ནི་དགེ་ལགས་ཡོ། ད་ཧར་ཁོས་འདི་ཡང་ཤེས་ཀྱི་མེད་པས་འགྲོ་ཡ་ཨེ་འདྲས་རོ་ཏིས་ཨ་ནི་དགེ་ལགས་ལ་གེ་འདྲས་དྲི་ཡ་ད་ཞེད་སྣང་དང་འཚེར་སྣང་འགྲོ་འདྲས་ལ་དགེ་ལགས་ལ་པད་ད་ཁ་ལ approach བྱས་ཆོག་ཆོག་འགྲོ།

ཨེ་ནི། ད་སྐྱིད་སྣང་ཡོང་དགོས་ཡག་གི་མཐུན་རྐྱེན་གཅིག་ནས་དགེ་རྒན་གི་སློབ་སྦྱོང་ཁྲིད་སྟངས་རེད་ཨེ་ནི་སློབ་སྦྱོང་བྱེད་ས་རེད་ཨེ་ནི་སློབ་སྦྱོང་བྱེད་སའི་གི་ཨེ་ནི་མཐུན་རྐྱེན། ད་མི་མང་པོ་ཅིག་གི་ད་དཔེ་མཛོད་དང་དེ་ཚོ་ཡག་པོ་འདུག་ཨེ་ནི་དཔེ་མཛོད་ནང་ལ་ཅིག་རིག་མཛོད་འཕྲུལ་འཁོར་ནས་ཨེ་ནི་གནས་ཚུལ་མང་པོ་ཞེ་པོ་ཤེས་ཀྱི་འདུག་གསུངས་སོང་ཁྱེད་རང་འདི་འདྲས་ཡིན་ཡིན་གྱི་རེད་ཨེ་ནི་དེ་མེད་མེད་ཞེ་མེད་ཁྱེད་རང་ཅིག་སློབ་གྲྭ་འདིའི་ནང་ལ་ཡར་ད། ཅིག་སློབ་གྲོགས་ཡིན་ནའི་རེད་ཡང། མཐུན་རྐྱེན་གཞན་པའི་གི་ཐོག་ནས་ཨེ་ནི་སློབ་སྦྱོང་ལ་ཡར

New York University ད་ནིའུ་ཡོག་གི་གཙུག་ལག་སློབ་གཉེར་ཁང་ནང་ལ་བོད་པ་ག་ཚོད་ཅིག་ཡོད་རེད་ད་ག་ནང་བཞིན་བོད་པ་མིན་པའི་གི་ཨེ་ནི་མི་རིགས་ད་འདྲ་མིན་སྣ་ཚོགས་ཞེ་པོ་ཅིག་ཡོད་རེད་བ་དེ་ཚོ་མི་རིགས་ག་རེ་ག་འདྲ་བོ་འདུག་གི་དེ་སུ་གཅིག་གི་དྲང་ན་ད། མི་རིགས NYU ལ་མི་རིགས་ག་ཚོད་ག་ཚོད་ཡོད་རེད། ལམ་ག་འདྲ་འདྲ་བོ་འདུག་གི་ཁྱེད་རང་གི་ནམ་རྒྱུན་ཕར་ཚུར་ཐུག་ཡོད་ན།

ལགས་ལེགས་སོ། ཨེ་ནས་ད་ད་ལྟ། བོད་དེ་ནིའུ་ཡོག་གཙུག་ལག་སློབ་གཉེར་ཁང་ནང་ལ་ང་རང་ཚོའི་སྐྱེ་དངོས་ཚན་རིག་ཐོག་ལ་ཡར་སློབ་སྦྱོང་བར་མ་གནང་གི་ཡོད་རེད། བྱས་ཙང་དེ་འདྲའི་གི་སློབ་སྦྱོང་དེའི་ཐོག་ནས་ཨེ་ནི་མ་འོངས་པ་ལ་ཡར་ལས་རིགས་ག་རེ་འདྲ་པོ་གནང་ཐུབ་ཀྱི་རེད་མ་འོངས་པའི་གི་ཅིག་གི་མདུན་ལམ་ག་རེ་འདྲ་པོ་ཡོད་རེད། ད་སྐྱེ་དངོས་ཚན་རིག་ད།

ནའང research ཚང་མ་འོ་ན་ནི་བྱི་བོར་ཁེ་སི། ན་ཚ་འདི་ལ་ཁེ་སི། ང་ཚོ་སྔོན་འགོག་བ་ཇི་ཁ་ལོར། Immunization། འདི་ཡོད་ར། ཅེས་སྔོན་འགོག་ཁབ་རྒྱག་སོགས་ནའང་ནང། འོ་འདི་ཁབ་ཁབ་སྨན་བཟོས་ལ་ནི་ཡང། དེ་བེད་ཆུང་ཙག་ཆུང་ཙག་སྦུག་གི་ནང་ལོ་འགྲོ་སྦུག་གི་ནང་ལོ་ལ་ག་ཡང་ཟིག་ཅིག་འགྲོ། མང་བོ་མང་བོ་མང་བོ་འགྲོ་ནི་ཆུན་ཆུན་ཅིག་གཉིས་ཀྱི་རང་འོ་འདི་ཡ་ནི། དེ་བྱས་ནས་ཨ་ནི་ང་ཚོ་ད་ཆེན་པོ་འདི་རོ་ཐུང་བོ་ད་ཆེན་རེད་པོ་རེད་ན་ཚ་སྔོན་འགོག་བྱེད་ཡ་ད།

དེའི་ཕྱི་ཉིན་ཁྲོ་ས། ལགས་ལེགས་སོ་བྱས་ན་ཨེ་ནི་ད་ང་གཉིས་དུས་ཚོད་ཞེ་དྲག་ཡོད་མ་རེད་ད་ཡིན་དུས་ཁྱེད་རང་ཚོ་སློབ་སྦྱོང་ཞེ་པོ་ཅིག་རུ་ང་པོ་བྱས་བྱས་གནང་གི་ཡོད་རེད་འབད་བརྩོན་ཞེ་པོ་ཅིག་གནང་གི་ཡོད་རེད་གཙོ་བོ་དུས་ཚོད་མང་པོ་ཡོད་མ་རེད་དེ་ཡིན་ནའི་ད། ཨ་མི་རི་ཀའི་གཙུག་ལག་སློབ་གཉེར་ཁང་གཅིག་ནང་ལ་ཡར་སློབ་སྦྱོང་གནང་བའི་ཞོར་ལ་ཨེ་ནི་བོད་པ་གཞན་པ་ཡིན་ནའི་རེད་གཞོན་སྐྱེས་གཞན་པ་མཉམ་དུ་ཕར་ཚུར་གཤིབ་ཡག་དུས་ཚོད་འདི་རག་གི་འདུག་གས།
ཤི་བ་ལྟར་དྲི་ཟའི་ཚིག་ནས་བཏོན་ན་ནི་ར་ཨེ་དུ་ར་གཞན་པ་ཁག་པོ་རེད་ཁ་ན་ན་ང་ཚོ་དེ་བསླབ་གྲྭ་རང་ལ་བསྡད་ཡོད་མ་རེད། གལ་སྲིད་བསླབ་གྲྭ་འགྲམ་དང་བསླབ་གྲྭ་ནང་ལོགས་ཀྱི་བསྡད་ས་དང་ཁང་པ hostel དེ་ཚོ་མ་བསྡད་ཡ་ནི་བསླབ་གྲྭ་འགྲམ་དེ་བ་མ་བསྡད་ན་ནི test ཕ་ཚོ་ཐུགས་འགྲོ་བྱེད་ཡ་ཁག་པོ་བྱེད་ཁ་ན་ན་ཡང་མ་བྲོས་ཆུ་ཚོད་ཆུ་ཚོད་འགྲོ་དགོས་རེད་ཧོང་དེ་གི།

རྣམ་པ་ཚོས་ང་ཚོའི་ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་ག་རེ་ཡོད་ན་ང་ཚོར་གནང་སྦྱོར་ཡོང་བ་ཞུ་རྒྱུ་དང། ལེ་ཚན་འདིའི་ཆེད་ཀྱི་དགོངས་འཆར་གནང་སའི་ཞལ་པར་ཨང་གྲངས་ནི། གཉིས་ཀླད་ཀོར་གཉིས་གསུམ་བརྒྱད་གཉིས་ལྔ་ལྔ་བརྒྱད་ཀླད་ཀོར་དང་གློག་འཕྲིན་ཁ་བྱང youngtibetans@voanews.com། བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་གཙོ་སྐྱོང་དང་གོ་སྒྲིག་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།